ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་ཐེངས་འདིའི་དཔེ་ཀློག་ལེ་ཚན་གྱི་ནང་དུ་སྦ་གསལ་སྣང་གིས་བརྩམས་པར་གྲགས་པའི་སྦ་བཞེད་ཅེས་པའི་བོད་ཀྱི་རྒྱལ་རབས་ལོ་རྒྱུས་ཀྱི་དཔེ་དེབ་འདི་ངོ་སྤྲོད་བྱ་རྒྱུ་དང། དཔེ་དེབ་འདིའི་སྐོར་ལ་ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་ནས་ཤེས་གཞུང་བློ་བཟང་ཚུལ་ཁྲིམས་ལགས་གདན་ཞུ་བྱས་ནས་བགྲོ་གླེང་ཞུ་རྒྱུ་ཡིན། ཨོ་རྒན་བློ་བཟང་ཚུལ་ཁྲིམས་ལགས་ནི་ད་དེ་རིང་ང་གཉིས་ཀྱི་བརྗོད་གཞི་ཡིན་ན་སྦ་གསལ་སྣང་གིས་མཛད་བཅུག་པའི་སྦ་བཞེད་གི་དེབ་འདི་རེད་དེ་འདི་ལྟར་སྦ་བཞེད་ཡིན་ན་བོད་ཀྱི་རྒྱལ་རབས་ལོ་རྒྱུས་ཀྱི་ནང་ནས་ད་ཉམས་ཞིབ་པ་དེ་ཚོ་གི་བར་དུ་གླེང་སློང་ཆེན་པོ་ཡོད་པ་དང་སྤྱིར་བཏང་ད་རྒྱལ་རབས་ལོ་རྒྱུས་ཀྱི་ང་ཚོ་དེབ་ཐེར་གྱི་ནང་ལ་ཅིག་མ་གླེང་ཐབས་མེད་ཀྱི་དེབ་ཐེར་འདི་ཅིག་ཡིན་དེ། ཐོག་མར་ཁྱེད་རང་གི་ད་འདི་སྦ་བཞེད་ཟེར་གྱི་དེབ་འདིའི་ནང་ལ་སྐབས་གང་གི་ལོ་རྒྱུས་ངོ་སྤྲོད་བྱ་གི་རེད་དེ་ངོ་སྤྲོད་ཅིག། གཙོ་བོ་འདི་རེད་ད། ཏུན་ཧང་གི་ཡིག་ཆ་མ་ཐོན་པའི་སྔོན་ལ་ཡང་ད་ད་ཆོས་རྒྱལ་སྐབས་ཀྱི་རྒྱལ་རབས་ཀྱི་ལོ་རྒྱུས་ཡོད་རེད་བ། འདིའི་ནང་ནས་ཁུངས་བཙན་ཤོས་འདྲ་བ་འདི་ད་ལྟ་སྦ་བཞེད་དེ་བརྩི་དགོས་རེད་གང་ཡིན་ཟེར་ན་སྦ་བཞེད་འདི་སྦ་གསལ་སྣང་འདི། དུས་རབས་བརྒྱད་པའི་གང་ཟག་ཁྲི་སྲོང་ལྡེ་བཙན་སྐབས་ལ་ཡང་ད་བྱུང་རྒྱུ་རེད་བ། བྱུང་རྒྱུ་སོང་ཙང་ཨེ་ནི་བསམ་ཡས་གཙུག་ལག་ཁང་བཞེངས་རྒྱུ་འདིའི་སྐོར་དེ་དཔེ་མ་སྲིད་རྒྱས་པོ་ཞེ་པོ་ཞིག་བྲིས་ཡོད་རེད་བྲིས་ཙང་ད། འདི་ལ་བརྟེན་ནས་ཨེ་ནི་སྐབས་དེ་དུས་ཙམ་པ་ལ་ཡང་ད་ང་ཚོའི་བོད་པའི་རྒྱལ་རབས་ནང་ལ་ཡང་ད་ཁུངས་གཏུགས་ས་རྙིང་ཤོས་འདྲ་བ་ཅིག་སྦ་བཞེད་དེ། ད་དེབ་འདི་རྩིས་དགོས་རེད། རེད་དང། བྱས་ཙང་ད་འདི་གཙོ་བོ་དེ་ཁྲི་སྲོང་ལྡེ་བཙན་སྐབས་ལ་ཡང་ཨནི་བསམ་ཡས་གཙུག་ལག་ཁང་བཞེངས་པ་དང་ག་འདྲ་བཞེངས་པ་དང། ཨནི་ད་ག་ནང་བཞིན་གྱིས། བོད་ནང་ལ་ཡང་ད། ཆོས་ཕྱོགས་ངོས་ནས་དང་པོ་ངོ་སྤྲོད་བྱུང་ཡས་འདི། ད་ད། ཤཱནྟ་རཀྵི་ཏ་རེད་བ། མཁན་ཆེན་ཞི་བ་འཚོ། ཨནི་ཞི་བ་འཚོ་ག་འདྲས་གདན་འདྲེན་ཞུས་ཡོད་མེད། ཨེ་ནི་དཔེ་དེབ་དེ་ཚོ་ག་འདྲས་སེ་བསྒྱུར་ཡོད་མེད་ད་འདི་འདྲའི་སྐོར་ལ་ཡང་གཙོ་བོ་འདྲ་བོ་འདི་བསམ་ཡས་གཙུག་ལག་ཁང་བཞེངས་ཡས་རེད། ལགས་སོ་ཨེ་ནི་རྒན་ལགས་ད་འདི་རྩོམ་པ་པོ་ཁོ་རང་སྦ་གསལ་སྣང་ཟེར་འདི་ཁོ་མི་སྐབས་དེ་ལ་མི་ག་འདྲས་ཅིག་ཡིན་ན་ཁོ་དེ་གི་ད་སྐབས་དེ་ཁྲི་སྲོང་ལྡེ་བཙན་གི་སྐབས་ཀྱི་མི་ཅིག་ངོས་འཛིན་བྱས་ཡོད་རེད་ག་རེད།
རེད་ད་ག་ཟེར་ན་སྦ་གསལ་སྣང་འདི་སྦ་བཞེད་ཁོ་རའི་ནང་ལོགས་ལ་ཡང་གསལ་པོ་ག་རེ་འདུག་ཟེར་ན

དང་པོ་རྒྱ་གར་ལ་ཕར་མ་ཕྱིན་སྔོན་ནས་རྒྱ་ནག་ལ་མར་ཕྱིན་བྱས་རྒྱ་ནག་ནས་ཨེ་ནི་དཔེ་ཆོས་དཔེ་འདི་འདྲ་ཡག་འབའ་སང་ཤི་མཉམ་དུ་ལ་ཡག་འཁྱེར་ཡོང། ཨེ་ནི་འདི་འདྲ་བྱས་བྱས་ཡི་གེ་ངོས་ལ་ཡག་སྦས་བཞག། ཨེ་ནི་རྗེས་མར་དུས་ཚོད་གཅིག་སླེབས་དུས་ཙམ་པ་ལ་ཨེ་ནི་ཆོས་རྒྱལ་ལ་ཡག་ངོ་སྤྲོད་བྱེད་ཀྱི་བྱེད་ཀྱི་བྱས་པ་ཡིན་ན་ཨེ་ནི་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་ཨེ་ནི་ཆོས་ལ་ཡག་དད་པ་སྐྱེས་བྱས་ཨེ་ནི་ག་ལི་ག་ལི་ཆོས་དར་གྱི་རེད་ཟེར་འདི་འདྲ་བྲིས་བཞག། བྱས་ཙང་ཏན་ཏན། ད་ལྟའི་གི་ད་ལྟ་སྦ་བཞེད་དེ་ཏོག་ཙི་ཀློག་དུས་ཙམ་པ་ལ་ཡང་མཚམས་གཅིག་ལ་ཨོ་ཕལ་ཆེར་རྒྱ་ནག་ཕྱོགས་ལ་ཡང་ཕལ་ཆེར་དེ་ཁོ་རང་འདྲིས་པ་དང་འདི་མེད་འགྲོ་བསམ་བསམ་ར་ཅིག་འདི་དོགས་པ་སྐྱེ་གཞི་དོགས་པ་སྐྱེ་ར་བ་ཅིག་འདུག་ནའོ། དེ་ནས་ད་ད་ད་སྤྱིར་བཏང་ན་ང་ཚོ་རྒྱལ་པོ་ཁྲི་སྲོང་ལྡེ་བཙན་ཡིན་ན་ད་རྒྱ་བཟའ་གི་བུ་ཡིན་ན་ནི་ད་བོད་ཀྱི་བཙུན་མོ་ཟིག་གི་ནི་སྲས་ཡིན་ན་ད་དེ་ལ་ལོ་རྒྱུས་སྒང་ལ་རྩོད་པ་ཆེན་པོ་ཅིག་ཡོད་རེད་ད། སྦ་བཞེད་ཀྱི་ནང་ལ་ཡང་དེའི་སྐོར་གྱི་མང་པོ་ཅིག་ཡོད་རེད་ཟེར་གྱི་འདུག་དེའི་སྐོར་ལ་འདིའི་ནང་ལ་ག་རེ་ཅིག་བྲིས་ཡོད་རེད་ད། ད་འདིའི་ནང་ལ་ཡང་གཙོ་བོ་དེ་འདི་བྲིས་ཡོད་རེད་ད། དང་པོ་ཀིམ་ཤིང་ཀོང་ཇོ་ཡ་ག་སོ་རེད་འདི་རྒྱ་ནག་ནས་ཡོང་པ། ཨེ་ནི་སྲས་ལྗང་ཚ་ལྷ་དབོན་ལ་ཡང་ཨེ་ནི་མནའ་མ་འདི་ཨེ་ནི་བའི་ཆེད་སྲས་ལྗང་ཚ་ལྷ་དབོན་ཟེར་དེ་ད་འདི་ནང་ལ་སྒྲུང་འདྲ་བོ་ཞིག་འདུག་ལྗང་ཚ་ལྷ་དབོན་ཟེར་དེ་བའི་སྐོར་ལ་ཞེ་པོ་ཅིག་མཚར་པོ་དང། ཨེ་ནི་པའི་གོ་ར། སྙིང་རྗེ་བོ་ཡོད་ཙང་འདི་དཔེ། ལྷའི་མེན་པ་མིའི་མེན་པ། ནི་འདི་འདྲས་སོང་ཙང་ནི། མཚན་ལ་ཡང་ལྗང་ཚ་ལྷ་དབོན་ཞེས་བཏགས། དེ་ལ་ཡང་ནི་པའི་གོ་ར། ད་བོད་མི་འདི་གས་འདི་ཚང་མ་ལོ་ཕ་སྤྲེའུ་བྱང་ཆུབ་སེམས་དཔའ། གི་རིགས་སོང་ཙང། ནི་སྤྲེའུའི་རིགས་འདི་ད་འདི་ལ་ཡང་ནི། ག་སོར་བཙུན་མོ་ལ་འོས་པ་ཡོང་གི་མ་རེད་བྱས་ཙང་རྒྱ་ནག་ནས་ནི་པའི་བཙུན་མོ་ལེན་དགོས་རེད། ནི་སྔོན་མ་སྲོང་བཙན་སྒམ་པོའི་སྐབས་ལ་ནི་པའི་གོ་ར། རྒྱ་བཟའ་ཀོང་ཇོ་བཙུན་མོ་ལ་བཞེས་ཡོད་རེད། ད་འདི་ལ་ལེན་དགོས་རེད་ཟེར་བྱས་ནི། རྒྱལ་པོས་མ། དམག་མི་ག་སོ་རེད་ད་དམག་དཔོན་བཏང་བྱས་དམག་མི་དང་མཉམ་དུ་འཁོར་བཅས་བྱས་ནི་རྒྱ་ནག་རྒྱལ་པོ་ལ་ཞུས་རྒྱ་ནག་རྒྱལ་པོས་ནི་ཀིམ་ཤིང་ཀོང་ཇོ་ཡར་བཏང། ཁོ་རང་གི་པའི་མེ་ལོང་ནང་ལྟ་དུས་ཙམ་པ་ལ་ཡང་པའི་ཁོ་རང། ད། ཕོ་གསར་སྙིང་རྗེ་བོ་ཞེ་པོ་ཅིག། སེམས་ཙམ་ཨེ་ནི་པའི་སྒོར་མཐོང་བྱས་ཨེ་ནི་གར་ནི་ཡར་ཡོང་དུས་ཙམ་པ། ཡ་གིར་སླེབས་དུས་ཙམ་པ་ལ་ཡང། ཀིམ་ཤིང་ག་སོར་འདི་ལྗང་ཚ་ལྷ་དབོན་གྲོངས་ཚར་བ་བྱས། ཨེ་ནི་མི་སྤོ་ཞིག་འདུག་ཟེར། ད་སྤོ་དེ་ག་འདྲས་ཡིན་ན། ངའི་མེ་ལོང་ནོར་བ་ཡིན་ན་ག་རེ་བྱས་པ་ཡིན་ན་བསམ་བྱས་ཨེ་ནི་རྗེས་ལ་ཡང། ཁོ་རང་སྡུག་སྐད་རེ་ཞིག་བརྒྱབ་བསྡད་པས་ཁོ་རང་ངུས། ཨ་ནི་རྒྱ་གར་ཐག་རིང་པོ་ཚ་བ་ཚ་པོ་རེད་འགྲོ་ས་མི་འདུག་ད་རྒྱ་ནག་ལ་ནི་མར་ལོག་ཡ་མི་འདུག་ཨ་ནི་བོད་ཀྱི་བློན་པོ་གདུག་པ་ཅན་གདུག་རྩུབ་ཨ་ནི་པའི་ཞེ་པོ་ཅིག་གི་འདི་གདུག་རྩུབ་བྱས་བྱས་ཨ་ནི་འདི་འདྲ་ཟེར་ངུས་བསྡད་དུས་ཨ་ནི་རྒྱལ་པོས་ད་ཁྱེད་རང་མར་ལོག་གི་ཡིན་ན་ལོག་གསུངས་དུས་མེས་ཨག་ཚོམས་ལ་ད་རྒྱལ་པོ། ད་ང། མནའ་མ་སྤྲད་ཚར་ཙང་མར་ལོག་ཡ་ཡོད་མ་རེད། ད་ང་ཁྱེད་རང་མཉམ་དུ་བསྡད་ཀྱི་ཡིན་ལབ་རེད། ཨ་ནི་འདི་བསྡད་བྱས་ཨ་ནི་སྤུ་གུ་ཆགས་པ་རེད། སྤུ་གུ་ཆགས་དུས་ཙམ་པ་ལ་ཡང་ཁྲི་སྲོང་ལྡེ་བཙན། ཆགས་དུས་ཙམ་པ་ཨེ་ནི་བོད་ཀྱི་བཙུན་མོ་ད་ལྟ། སྣ་ནམ་བཟའ། སྣ་ནམ་བཟའ་གིས་ཨེ་ནི་པའི་སྒོ་ར་འཕྲོག་ནས་འདི་ངའི་སྤུ་གུ་ཡིན་ཟེར་ལབ་པ་རེད། ཨེ་ནི་རྗེས་ལ་ཡང་ཁོ་གཉིས་གཉིས་ཨེ་ནི་པའི་སྤུ་གུ་དེ་སུ་ཡོད་མེད་ཕར་ཚུར་འཕྲོག་རེས་བྱས་བྱས། ཨེ་ནི། ག་སོ་རེད་ད་སྤུ་གུ་འདི་ལ་སྐྱོན་ཤོར་ཡོང་བསམ་བྱས་ནི་ཀོང་ཇོ་གིས་གློད་བྱས། ཡིན་དང་ངའི་ཡིན་ཏེ་འདྲེ་མོ་ཁྱེད་རང་ཁྱེར་རྒྱུགས་ཟེར་བྱས་བྱས་ལབ་རེད་དེ་ནི་འདི་འདྲས་བྲིས་བཞག་ད་འདི་ནང་ལ། བྱས་ཙང་ད་འདི་འདུག་སེ་བྱས་བྱས་ནི། རྗེས་ལ་ཡང། ཁྲི་སྲོང་ལྡེ་བཙན་ལོ་གཅིག་འཁོར་བའི་སྐབས་ལ་གོམ་པ་རྒྱག་ཡག་གི

ད་དཔེ་ཆ་བཞག་ན་ཨ་ནི། ཁྲི་སྲོང་ལྡེ་བཙན་དེ་ཨ་ནི་རྒྱ་བཟའ་གི་བུ་ཡིན་དང་མིན་མིན་ལ་ཨ་ནི་ད་གཅིག་བྱས་ན་ཡང་ང་ཚོ་ལོ་རྒྱུས་དེབ་ཐེར་མང་པོ་ཅིག་གི་ནང་ཨ་ནི་སྦ་བཞེད་ཀྱི་ཤུགས་རྐྱེན་ཐེབས་ཡོད་རྒྱུ་རེད་བརྟེན་དེ་སྤྱིར་བཏང་ད་ཏུང་ཧོང་ཡིག་རྙིང་དང་འདི་ཚོ་བསྡུར་ཡོང་བ་ན་ཨ་ནི་ད་ད་ལྟ་ཡིན་ན་ཁྲི་སྲོང་ལྡེ་བཙན་གྱི་མ་ཡུམ་གྱི་སྐོར་ལ་ཨ་ནི་ད་གླེང་སློང་ག་རེ་བྱུང་གི་ཡོད་ན། དེ་འདིར་བཤད་དོན་དུ་དེ། དེབ་ཐེར་སྔོན་པོ་བྱས་ཚལ་པའི་དེབ་དམར་བྱས་ད་ག་ནང་བཞིན་ཆོས་འབྱུང་མཁས་པའི་དགའ་སྟོན་རེད་པ་དེ་གའི་ཚང་མ་ལོག་ལ་ཡང་ཨ་ནི། སྦ་བཞེད་ཀྱི་ཐོག་ནས།

ཡོས་བུའི་ལོ་ལ་ཟེར་དུས་གཅིག་སྟོང་བདུན་བརྒྱ་སུམ་ཅུ་སོ་དགུའི་ནང་བདུན་བརྒྱ་སུམ་ཅུ་སོ་དགུའི་ནང་ལ་ཨེ་ནི། ད་ལྟ་འདི་ལྗང་ཚ་ལྷ་དབོན་ཨེ་ནི་གཤེགས་པ་རེད། ཨེ་ནི་ད་ག་ནང་བཞིན་གྱི་ཨེ་ནི། བདུན་ཅུ་དོན་གཅིག་ལོ་ལ་ཡང་ཨེ་ནི་ཀིམ་ཤིང་ཀོང་ཇོ་དང་ལྗང་ཚ་ལྷ་དབོན་གཉིས་ཀ་ལོག་གི་ལོ་མཆོད་བྱས་བྱས་ལོ་གཅིག་ཕྱིན་པ་རེད། དེ་ཟེར་དུས་ལྗང་ཚ་ལྷ་དབོན་གྲོངས་ཚར་རྗེས་ལ་ཡང་ཨེ་ནི་ད་ལྟ། ཀིམ་ཤིང་ཀོང་ཇོ་གྲོངས་པ་འདྲ། ཁོ་གཉིས་བར་ལ་ལོ་གསུམ་མཉམ་དུ་བཞུགས་པའི་དུས་ཚོད་རག་འདུག་ཨ་ད་ལྟ་ཏུང་ཧོང་ཡིག་ཆ་ནས་བྱས་ན་ཨེ་འདི་དུས་ཙམ་པ་ལ་ཡང་སྲས་མེད་པ་བྱས་གྲོངས་འདུག་ཨ་ཨེ་ནི་འདི་ནས་རྟའི་ལོ་ལ་ཟེར་དུས་ཙམ་པ་ལ་ཡང་བདུན་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ་ཨེ་ནི། ད་ལྟ་བཙན་པོ་ཁྲི་སྲོང་ལྡེ་བཙན་ཨེ་ནི་བྲག་དམར་དུ་སྐུ་བལྟམས། ཨེ་ནི་ཡུམ་མང་པོ་རྗེ་གཤེགས་པར་ལོ་གཅིག་ཟེར་དུས་ཙམ་པ་སྣ་ནམ་བཟའ། གཤེགས་བྱས་ལོ་གཅིག་ཕྱིན་པ་རེད། ད་ག་ད་ཁྲི་སྲོང་ལྡེ་བཙན་འཁྲུངས་པ་དང་ཡུམ་གཤེགས་པ་འདྲ། བྱས་ཙང་འདིའི་གི་ད་ཡིག་ཆའི་དུས་ཚོད་ནང་ལ་ཡང་བང་སྒྲིག་དུས་ཙམ་པ་ཁོ་ལོ་འགམ་ནང་ཞེས་གསལ་པོ་ཞུགས་འདུག་ཨ། བྱས་ཙང་ད་འདི། འདི་གི་ད། ད་ལྟ་སྦ་བཞེད་ནང་ལ་ཡང་ཡོད་པ་འདི་གི་དེ་ད་ག་ད། ག་རེ་ཟེར་ཏག་ཏག་ཞིག་བསྡད་ཀི་མེད་པ་དེ་གསལ་པོ་སྟོན་འདུག་ཨ། ལགས་སོ་ཨ་ནི། རྒན་ལགས་ད། འདུག་ཟེར་བྱས་ནས་ད་འདི་ཨ་ནི། ང་ཚོ་གི་ཏུང་ཧོང་ཡིག་རྙིང་གི་ནང་ལ་ད་འདི་ཨ་ནི་ད། ཁྲི་སྲོང་ལྡེ་བཙན་གི་ཨ་མ་དེ་ཨ་ནི།

གནའ་སྔ་མོ་ཏུང་ཧོང་ན་ཡོད་པ་ནང་བཞིན་དེ་བརྡ་རྙིང་དེ་རེད་མི་འདུག་ཨ། དེ་ང་ཚོས་ཀློག་ཐུབ་ཡས་དང་ང་ཚོས་ཤེས་ཐུབ་ཡས་དེ་རེད་པ། དེ་ཟེར་དུས་ཙམ་པ་ལ་ཡང། ཁོ། ཅིག་ག་རེ་ཟེར་ཕྱིས་སུ། ད་དེ་སྒང་ལ་ཡང་གསར་པ་ཅིག་སྣོན་པ་བརྒྱབ་མེད་འགྲོ་བསམ་གྱི་འདུག། ལགས་སོ་རྒན་ལགས་ད་ལྟ་འདི་ནང་ལ་ནི། ཁྱེད་རང་གིས་ད་ལྟ་ལབ་དགོས་བསམ་ཡས་སྐོར་ལ་ནི། མང་པོ་ཡོད་རེད་ད་འདི་ནང་ལ་བསམ་ཡས་ཀྱི་གཙུག་ལག་ཁང་རྒྱག་ཡས་དང་འདི་སྐོར་ལ་ནི་ནི་ཚེ་ག་ནས་ག་ནས་བྲིས་འདུག་ད་འདི་ནང་ཁ་གསལ་པོ་ཅིག་ནི། ད་འདི་རེད་ད་ལྟ་བསམ་ཡས་སྐོར་ལ་ཡང་ཏུང་ཧོང་ནང་ཏུང་ཧོང་ཡིག་ཆའི་ནང་ལ་ཡང་བསམ་ཡས་གཙུག་ལག་ཁང་བཞེངས་པ་རེད་ཟེར་བྱས་མ་གཏོགས་ཅིག་ཞེ་པོ་ཅིག་རྒྱས་པོ་མི་འདུག་མང་ཆེ་ཆབ་སྲིད་དང་དམག་དོན་སྐོར་རེད་འདུག་ཨང། ད་ད་ལྟ་འདི་སྦ་བཞེད་འདི་ནང་ལ་ཡང་ད་བསམ་ཡས་གཙུག་ལག་ཁང་བཞེངས་པ་དེ་དཔེ་གསལ་པོ་ཞེ་པོ་ཅིག་རྒྱས་པོ་ཞེ་པོ་ཅིག་དཔེ་ད་དེ་བཙུགས་པའི་སྐོར་ལ་བྲིས་དུས་ཙམ་པ་ལ་ཡང་ད་མཚམས་མཚམས་འདི་ནང་ལ་ཡང་བྲིས་དུས་ཏིས་ཅིག་སྤྲུལ་པ་བསྟན་པ་འདྲ་བོ་དེ་འདྲའི་དང་གཅིག་རྫུ་འཕྲུལ་བསྟན་པ་འདྲ་བོ་དེ་འདྲའི་ཡོད་རེད་པ། དེ་འདྲའི་ལྷ་སྒྲུང་འདྲ་བོ་རེ་བཅས་ཡང་འདི་ན་བྲིས་བཞག་དཔེ་གཞི་འདི་ནང་ལ་ཡང་འདི་བྲིས་ཡོད་ག་ས་རེད་ཁྲི་སྲོང་ལྡེ་བཙན་དགུང་ལོ་བཅོ་གསུམ་ལ་ཕེབས་པའི་སྐབས་དེ་ནས་ད་ལྟ་ཨ་ཙར་ཡ་ཟེར་དུས་ཙམ་པ་ལ་ཡང་ད་ལྟ་མཁན་ཆེན་ཞི་བ་འཚོ་ཟེར་གྱི་རེད་མཁན་ཆེན་ཞི་བ་འཚོ་ལ་ཡང་ད་གཙུག་ལག་ཁང་བཞེངས་ཀྱི་ཡིན། གསུངས་དུས་ཨེ་ནི་བཞེངས་ཐུབ་ཀྱི་རེད་པས། ལབ་དུས་ཨེ་ནི། མཁན་ཆེན་ཞི་བ་འཚོ་གིས་བཞེངས་ཐུབ་ཀྱི་རེད། ཨེ་ནི་འདི་ཡའི་སྦས་གོ་ར་ད་འཛམ་བུ་གླིང་ནང་ལ་ཨེ་ནི་སྦས་གོ་ར་ད་གཙུག་ལག་ཁང་མི་འདྲ་ཅིག་བཞེངས་ཀྱི་ཡིན། ཨེ་ནི་རྒྱ་གར་གི་ཡུལ་ལ་སྔ་མ་ཨོ་ཏན་ཏ་པུ་རི་གཙུག་ལག་ཁང་ཟེར་གྱི་ཡོད་རེད། འདི་ལ་ཡང་དཔེ་བྱས་བྱས་ཨེ་ནི་བོད་ལ་ཡང་བཞེངས་ཀྱི་ཡིན། འདི་གསུངས་བྱས་ག་འདྲ། ཁྲི་སྲོང་ལྡེ་བཙན་དགུང་ལོ་བཅོ་གསུམ་སྐབས་ལ་ཡང་ཨེ་ནི། འདི་གཙུག་ལག་ཁང་བཞེངས་ཡག་དེ་འགོ་བཙུགས་ནས། ཨེ་ནི་འོག་ཐོག་འདི། ཨེ་ནི་བལ་བོད་ཀྱི་བཟོ་པ་དང་ཨེ་ནི་བོད་པའི་སྐད་དང་བཅས་བོད་པའི་གི་ལུགས་ཐོག་ནས་རྡོ་རྩིག་བརྒྱབ་བྱས། ལྷ་ཁང་འདི་བཞེངས། འདིའི་སྒང་གི་བར་ཐོག་སྦྱོར་བ་འདི། རྒྱ་མིའི་གི་ལུགས་སྲོལ་ལ་ཡང་བལྟས་བྱས། ཨེ་ནི་ས་ཕག་གིས་བཞེངས། འདིའི་སྒང་གང་ད་ཐོག་སོ་རྩེ་སྦྱོར་བ་ཐོག་སོ་གསུམ་པ་འདི། ཨེ་ནི་ཤིང་གི་རྒྱུ་བྱས་བསྒྲུབས་བྱས་ཨེ་ནི་རྒྱ་གར་གྱི་ལུགས་ལ་ཡང་བལྟས་ནས་བཞེངས་པ་ཡིན། ད་ག་ནང་བཞིན་གྱི་བཞག་སྟངས་འདི་བཀོད་པ་འདི་པའི་སྐོར་ར། ང་ཚོ་ད་ལྟ་མཎྜལ་ཕུལ་དུས་ཙམ་པ་རིའི་རྒྱལ་པོ་རི་རབ་དང་ཤར་ལུས་འཕགས་ཟེར་འོ་འདི་ནང་བཞིན་གླིང་ཆེན་གླིང་ཕྲན་ཆུང་ཆུང་འདི་འདྲས་ཀྱི་ཐོག་ནས་བཞེངས། བཞེངས་པ་འདི་མ་ཚད་པས་འདི་ནང་ལ་ཡང་འདི་དུའང་ག་སོ་རེ། ད་ག་འདིར་བཞག་མདོ་སྡེ་དང་ད་ག་ནང་བཞིན་གསང་སྔགས་ཐམས་ཅད་ད་རྒྱུད་སྡེ་གྱི་ཐོག་ནས།

ད་སྐབས་དེ་ལ་ནི་སྤྱིར་བཏང་ན་ད་བོད་ཡིན་ན་དེ་དུས་ན་བོན་ཆོས་དད་པ་བྱེད་མཁན་དེ་འདྲ་གི་མི་རིགས་ཅིག་རེད་ཨ་ནི། དེ་ཡིན་དུས་ང་སྐབས་དེ་ལ་ཅིག་བན་བོན་གཉིས་ཀྱི་འགལ་བ་ཟེར་ན་རེད་ཡང་ཅིག་ཆོས་ལུགས་དེ་ག་རེ་བྱས་ནས་ནང་ཆོས་དེ་ནང་ལ་དར་ཡིན་ན་ད་དེའི་སྐོར་ལ་ཡང་ཅིག་འདིའི་ནང་ལ་རྙོག་དྲ་དང་དེ་འདྲ་བྱུང་བ་གི་གནས་ཚུལ་བྲིས་ཡོད་ན་མེད། ཁྲི་སྲོང་ལྡེ་བཙན་གྱིས་ཨེ་ནི། དང་པོ། སྦ་གསལ་སྣང། ཨེ་ནི་སྦ་སང་ཤི་དེ་ཚོ་མཉམ་དུ་འབྲེལ་བ་བྱུང་རྗེས་ཨེ་ནི། ག་སོ་རེ་ནང་པའི་ཆོས་དེ་ཨེ་ནི་རྒྱལ་པོ་ལ་ཡ། ཞུ། ཨེ་ནི་རྒྱལ་པོ་དེ་ལ་ཡ་ཡིད་སྤྲོ་བ་ཞིག་ཕེབས་བྱས་ཨེ་ནི་གཞི་ནས་སྦ་གསལ་སྣང། ཨེ་ནི། རྒྱ་གར་ལ་ཡ། ཆོས་སྦྱང་གར་འགྲོ་གི་ཡིན། དཔེ་ཆ་འཚོལ་གར་འགྲོ་གི་ཡིན་གསུངས་དུས་ཙམ་པ་ཨེ་ནི། རྒྱལ་པོ་གིས་ད་འདི་བློན་པོ་གདུག་པ་ཅན་མང་པོ་ཡོད་རེད་བྱས་ཙང་ཁྱེད་རང་སྲོག་ལ་ཉེན་ཁ་ཡོང་གི་རེད་འདི་ལས་ཁྱེད་རང། མང་ཡུལ་ལ་ཡ་ངས། ཨེ་ནི། ད། ཕྱིས་སུ་དེ་དུས་ཙམ་པ་ལ་ཡ་ཁ་བློན་ལགས་དུའང་ད་ཕྱིས་སུ་རྫོང་རྫོང་དཔོན་འདྲ་བོ་ཞིག་ཡིན་པ་འདྲ། བཏང་དགོས་ཟེར་དེ་དེ་ཨེ་ནི་བལ་ཡུལ་ཐག་ཉེ་པོ་རེད་པ། མང་ཡུལ་ཟེར་ན་སྐྱིད་རོང་ཟེར་གྱི་ཡོད་རེད་པ། ཐག་ཉེ་པོ་ཟེར་ས་ཨེ་ནི་དེ་དུས་ཙམ་པ་ཁོ་རང་གི་མིང། མཁན་ཆེན་ཞི་བ་འཚོ། གར་སོང་རེད་སྐྱིད་རོང་ལ་གདན་འདྲེན་ཞུས། ཨཱ་ནི་གསུང་ཆོས་གསན་ལོ་གསུམ་གསན་འདུག་ཨ་གསན་ནས་ནི་ཕྱིས་སུ་ཨཱ་ནི། རྒྱལ་པོ་ལ་ཡང་ད་དབང་ཆ་འདྲ་བ་དང་ཆ་ཚང་རག་དུས་ཙམ་པ་ཨཱ་ནི་གཞི་ནས་མཁན་ཆེན་ཞི་བ་འཚོ་ཕར་བོད་ལ་གདན་འདྲེན་ཞུས་ཤག། གཞན་འདིའི་བར་ལ་ཡང་ད་ལྟ། གར་སོང་རེད། བློན་པོ་གདུག་པ་ཅན་ཞང་མ་ག་ས་ཞང་མ་ཞང་ཟེར་དུ་ད་ཞང་ཟེར་དུས་ཙམ་པ་ལ་ཡང་བོད་པའི་གི་ད་ལྟ་འདི་བློན་པོའི་གི་རིགས་སྦྱོར་བ་འདིའི་ནང་ལ་ཡང་ཞང་ཞང་ཞང་དེ་མང་པོ་ཞིག་ཡོད་རེད་འདི་ཁོ་ཚོའི་བཙུན་མོའི་ཕྱོགས་གི་ད་ག་ས་རེད་སྤུན་དེ་མ་སོང་ནས་ད་སྤུན་ཀྱག་དེ་ཚོ་ཡིན་གཅིག་མིན་གཅིག་བློན་པོ་དགོས་ཀྱི་དེ་ཚོ་བློན་པོ་ལས་ཞང་དེ་ཡང་མཐོ་ད་ཞང་བློན་དེ་ཡིན་བློན་པོ་རང་བློན་པོ་རང་བྱེད། ཞང་བློན་བྱས་ཙང་ད་ཞང་མ་ཞང་ཟེར་དུས་ཙམ་པ་བློན་པོ་འདི་ཐོག་གོ་ནས་སྐད་གྲགས་ཆེ་འདི་གིས་ནི་ག་སོ་རེད་ད་རྒྱལ་པོ་ཆོས་བྱས་དེ་དཔེ་ནོར་གི་འདུག་འདི་གིས་བཀྲ་མ་ཤིས་པ་མང་པོ་ཡོང་གི་འདུག་ཚེ་ཕྱི་མ་ཟེར་དེ་ཡོད་མ་རེད། སྐྱེ་བ་འདི་གི་རིམ་གྲོ་བྱེད་དགོས་ན་བོན་པོའི་ཐོག་ནས་རིམ་གྲོ་བྱེད་དགོས་རེད། ཨེ་ནི་དེ་ནས་པའི་གོ་རེད་བློན་པོ་དཔེ་ཆོས་ལ་དགའ་བའི་ནང་བློན་དེ་གྲས་ཚང་མ་ལོ་མཐའ་ལ་ཕར་སྤྱུགས་ཁ་ཤས་བསད་དགོས་ས་བསད། དེ་འདྲས་བྱེད་ཀྱི། ཁྲི་སྲོང་ལྡེ་བཙན་རང་སྐབས་དེར་ད། ད་དེ་དུས་ཁོ་རང་དགུང་ལོ་དེ་ཆེན་པོ་ཡིན་གྱི་མ་རེད། དེ་འདྲས་བྱེད་ཀྱི། དེ་བྱུང་འདུག་ག། ཨོ་ལགས་སོ་ནི། དུས་ཚོད་ཀྱི་དབང་གིས་དེ་རིང་གི་ང་གཉིས་ཀྱི་གླེང་ཚན་འདི་ནས་མཚམས་འཇོག་དགོས་སོང་ཨ་ནི། རྒན་ལགས་བློ་བཟང་ཚུལ་ཁྲིམས་ལགས་ཀྱིས་ང་དང་མཉམ་དུ་སྦ་བཞེད་ཅེས་པའི་དཔེ་དེབ་འདི་ངོ་སྤྲོད་གནང་བ་ལ་ཐུགས་རྗེ་ཆེ། གོང་དུ་ང་ཡིས་བཅར་འདྲི་ཞུ་ས་ནི་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི། ཨ་ནི། བྱེད་གཞུང་བློ་བཟང་ཚུལ་ཁྲིམས་ལགས་ཡིན།